This is America's day. This is democracy's day, a day of history and hope, of renewal and resolve. Through a crucible for the ages, America has been tested anew, and America has risen to the challenge. Today, we celebrate the triumph not of a candidate, but of a cause, the cause of democracy. The people, the will of the people has been heard, and the will of the people has been heeded. We've learned again that democracy is precious,

ཞག་མ་གསུམ་མའི Chadar Trek མཛད་དེ་རྟིང་ནས་མདང་པ་དུམ་མ་སླེབས་ཏེ་ཡོད་དེ་ནོག། ནུབ་རའི་ཧུན་དར་འབྲོག་གི་འགོ་པ་ཚེ་དབང་བསམ་འགྲུབ་ཡིས་འདྲེན་ཆུ་དང་ཆུ་ལོག་འགོག་ཐབས་སི་ལས་ཁག་གི Executive Engineer རི་རྩ་ནས་ཀ་ཕྱག་བྲིས་ཅིག་ཕུལ་ཏེ་ཆུ་མིག་ཅན་དང་ཧུན་དར་འབྲོག་གི་ནང་ང་འདྲེན་ཆུའི་མ་ཡུར་གསར་བཞེངས་བཅོ་བྱས་ལ་དུ་ཐང་ངི་ས་རྒྱད་ཀུན་ནི་ཀ་ས་ཞིང་འབད་བྱས་བཅོས་ཏེ་ཡར་སྐྱེད་བཏང་བྱས་སི་ཕི་ཨ་ཨི་གནས་སི་ཀའང་འདྲེན་ཆུའི་མ་ཡུར་གསར་བཞེངས་བཅོ་བྱས་དང་འབྲོག་ཡོག་མའི་ཀ། Bandobasti མ་ཡུར་ཡོད་ཁན་བོད་ཨག་ས་གཞིག་དེ་ཡོད་ཆེ་སྤེ་བཞག་སྟེ་ཧུན་དར་འབྲོག་གི་མི་དམངས་སུ་ཀུན་ལ་ཀ་ལ་སྣ་ཚོགས་སེ་གདོང་ལེན་བཅོ་དགོ་སིན་ཡོད་ཏེ་ནོག་དེ་ཕིས་སྔོན་མ་ནས་ཡོད་ཁན་འདྲེན་ཆུས་ཨི་མ་ཡུར་ལ་གཞིག་སོ་སི་ཏང་དགོ་སི་མོལ་ཏེ་བཞུ་བ་བུ་ལ་རྫ་སྟེ་ནོག་ལ་དག་སི་དབུས་གཞུང་ནག་སྡེ་ནས་དང་ཀོ་བི་ཏི་ནད་པ་དགུ་བརྒྱལ་ཁན་ཁབ་བྲག་བཅོ་སྟེ་ནོག་ཡང་ཀོ་བི་ཏི་ནའི་ཏིན་པོ་ཟི་ཏིབ་ནད་པ་སུ་མ་དྲུག་ངོ་རྟགས་བཟུང་སྟེ་ནོག་དག་སི་རིང་སི་ལ་ལེར་བཟུང་ཨི་ནང་ཨ་ཀོ་བི་ཏི་ནའི་ཏིན་པོ་ཟི་ཏིབ་ནད་པ་བདུན་ཅུ་དོན་གཉིས་སི་ཏང་ཀར་གིལ་ཨི་ནང་ཨ་པོ་ཟི་ཏིབ་ནད་པ། བཞི་ཐེ་སྟེ་སྡོམ་ས་ལ་དྭགས་སི་ནང་ང Covid nineteen Virus Positive ནད་པ་བདུན་ཅུ་དོན་དྲུག་ཡོད་དེ་ནོག་སྡོམ་སི་དག་ས་ཚུག་པ་ནད་པ་སྟོང་དགུ་དྲུག་བརྒྱ་དྲུག་ཅུ་ར་བརྒྱད་ངོ་རྟགས་སོང་མཁན་ཀུན་ནི་ཁྲོད་ནས་ནད་པ་སྟོང་དགུ་བཞི་བརྒྱ་དྲུག་ཅུ་ར་གསུམ་རྒྱལ་ཏེ་ནོག་ཡང་ནད་པ་རྒྱལ་བྱས་སི་ཚད་བརྒྱ་ཐོག་ནས་དགུ་བཅུ་གོ་བརྒྱད་ཚུག་པ་སླེབས་ཏེ་ཡོད་དེ་ནོག་ལ་དྭགས་སི་ནང་ང་དག་ས་ཚུག་པ Covid nineteen ནད་ཡམས་སི་རྐྱེན་བཅོས་ཏེ་གླེ་རྫོང་ནས་ནད་པ་བརྒྱད་ཅུ་གྱ་ལྔ་དང་དཀར་དཀྱིལ་རྫོང་ནས་ནད་པ་བཞི་བཅུ་ཞེ་བཞི་ཐེ་སྟེ་སྡོམ་སི་ནད་པ་བརྒྱ་དང་ཉི་ཤུ་རྩ་དགུ་གྲོངས་ཏེ་ནོག། དབུས་གཞུང་མངའ་སྡེའི་ཁམས་བདེ་ལས་ཁུངས་སི་ཕྱོགས་ནས་མདང་མཚན་ལ་སྤེལ་མཁན་ནི Media Bulletin ནང་བཞིན་དག་སའི་རིངས་ལ་ལ་དྭགས་སི་ནང་ང Covid nineteen ནི་ནད་པ་བཅུ་གཉིས་ཀུན་ལ་སྨན་ཁང་ཀུན་ནི་ནང་ང་སྨན་དཔྱད་འགྲུལ་ལིན་ཡོད་དེ་ནོག་ནད་པ་སུམ་ཅུ་སོ་དྲུག་རང་རང་ངི་ཁང་པ་སོ་སོ Isolate བཅོས་ཏེ་ཡོད་དེ་ནོག Covid Care Center ལ Covid Positive ནད་པ་བཅུ་བདུན་ཡོད་དེ་ནོག་ཡང་ནད་པ་བཅུ་གཅིག Facility Isolation ལ་ཡོད་དེ་ནོག་མདང་གླེ་གནམ་གྲུ་ཐང་ངི་ཀ་བེས་པ་བརྒྱད་བརྒྱ་བདུན་ཅུ་དོན་གཉིས་དང་ཁལ་རྩེ Check Post ཏི་ཀ་བེས་པ་ཉི་ཤུ་རྩ་གཉིས་ལ Screening བཅོས་ཏེ་ནོག།